ཐེངས་འདིའི་ལེ་ཚན་ནང་གདན་འདྲེན་ཞུས་ནོ་གི་སྐུ་མགྲོན་ཡིན་གྱི་ན། ད་ལྟ་ཨ་མི་རི་ཀ་གི་ནུབ་བྱང་གཙུག་ལག་སློབ་ཆེན་ནང་ནས་ཆོས་ལུགས་རིག་པའི་འབུམ་རམས་སློབ་གཉེར་བྱེད་བཞིན་པའི་སློབ་གྲོགས་སོ་མཚོ་འབུམ་ལགས་རེད། དེ་ནས་ཁོ་མོ་ཡིན་གྱི་ན་དེ་རིང་གི་ལེ་ཚན་དེ་བརྒྱུད་ནས་རང་གི་རྒྱལ་ཁབ་ཕྱི་ནང་གཉིས་ཀ་གི་སློབ་གྲྭ་འགྲིམ་ནོ་ར་སློབ་སྦྱོང་གི་གོ་རིམ་དེ་བཞིན་དུ་ཡིན་གྱི་ན་ཆོས་ལུགས་རིག་པ་ཟེར་གི་ནོ་འདིའི་ཕྱོགས་ཀྱི་ད་སློབ་སྦྱོང་ཆི་ཟེར་གི་ནོ་དེ་ཕྱོགས་ནས་ཁ་བརྡ་བྱེད་རྒྱུ་རེད་ཡ།

ཨོ་རེད་རེད་དེ་ནས་ཡིན་གྱི་ན། ཁྱོད་ལེ་ཚན་འདི་གི་དཔེ་ལྟར་ད་ཁྱོད་ད་བར་གི་འབུམ་རམས་སློབ་སྦྱོང་དང་འགོ་མ་རྩོམ་མི་སྔོན་ན་ད་ཁྱོད་སློབ་གྲྭ་ཆེ་འབྲིང་ཆུང་གསུམ་གང་མང་ཟིག་འགྲིམ་ཟིག། ད་དེ་ཡིན་དང་ན། དུས་འགྲིམ་ནོ་གི་བརྒྱུད་རིམ་ར་དེ་རྗེས་ནས་ཡིན་གྱི་ན་བཟོ། ད་བར་གི་ཁྱོད་འབུམ་རམས་སློབ་སྦྱོང་ར་འདིའི་ཞིབ་འཇུག་སྐོར་ནས་འུ་གཉིས་ཁ་བརྡ་བྱེད་དགོས། ཨོ་དེ་ཡིན་དེ་ཡ་ཡ་འགྲིག་གི། རེད་རེད་རེད་ཁྱོད་སློབ་ཆུང་ང་འགྱོ་གི་ནོ་གི་སྐབས་གི་གནས་བབ་དེ་ཆི་མོ་ཟིག་རེད། དེར་ལྟ་ཚོད་དང་སློབ་ཆུང་འགྱོ་གོ་ལྟ་ཚོད་ཉིས་སྟོང་གི་འགོ་རེད་མོ་ཉིས་སྟོང་གི་འགོ་རེད་དེར་ལྟ་ཚོད་ད་ཚང་མ་སློབ་གྲྭ་འགྱོ་དགོ་གི་སློབ་གྲྭ་མ་སོང་ན་ད་ཆུ་དེ་རི་ལོ་དགུའི་འོས་འགན་སློབ་གསོ་དུ་ཡོད་གི་མོ་དེ་ཚིག་གི་ཁྱིམ་བདག་ཚང་མ་ལ་བྱ་ཡི་སློབ་གྲྭ་བསྐྱལ་དགོ་མོ་དུ་འོས་འགན་ཡོད་ཚིག་གི་སློབ་གྲྭ་མང་བསྐྱལ་དགོ་ནས་དུ་མོ་ཟེར་དེ་གི་ད་ངི་ཆུང་གྱི་ན་ད་སྡེ་བ་ནང་ན་སློབ་གྲྭ་ཡོད་གི་ད་ད་སྐབས་ཡིན་ན་སློབ་གྲྭ་དེ་ཡིག་གི་མ་ར་གྲོང་རྡལ་ན་རེ་དེ་གི་སློབ་ཆུང་ཡིན་ན་ར་གྲོང་རྡལ་ན་ཁོ་མོ་ལོ་ལོན་དྲ་དུ་གྲོང་རྡལ་ལ་སོང་དེ་དང་སློབ་གྲྭ་བསྐྱལ་དགོ་ཁར་ཡིན་ན་ང་སྐབས་དེ་ད་ཚོ་སློབ་གྲྭ་སྡེ་བ་ནང་ན་ཡོད་ཁར་ད་རྐང་ཐང་འགྱོ་དགོ་གི་ད་རང་གི་ཡུལ་ནས་ད་འབྲོག་པ་རེད་མོ་འབྲོག་པ་གི་རི་ད་ཚིག་ཚིག་ཐར་རེ་ཐོར་རེ་ཡོད་ཁ་ན་ཅིག་གི་རྒྱབ་རྒན་མེད་ཁ་ར་རོང་བ་ར་འཇམ་པ་ད་ལ་རྒྱབ་རྒན་མེད་ཚིག་གི་དག་གི་ཧ་ར་སོང་ན་ད་ད་བྱ་ཡི་རེད་མོ་ལམ་ནས་རྩེ་ཡི་དུ་མོ་དེ་ལ་ད་ན་ད་ཕལ་ཆེར་ཅིག་གི་དུས་ཚོད་ཅིག་གཉིས་ད་ཕལ་ཆེར་འགོར་གི་ཡོད་རྒྱུ་རེད་གོ་ཡང་ཅིག་གི་རེ་ད་མགྱོགས་མོ་ལས་ཡོད་ཚོང་ན་ད

སོང་ནས་དུ་མོ་ཟེར་རོ་མོ། དེ་དང་ད་ཁིར་གི་འགྱོ་མ་ཐུབ་ན་ཁིར་གི་ཤིག་བྱ་ཡི་རེ་བ་ན་འགྲོ་ཅིང་སློབ་གྲྭ་འགྱོ་རྒྱུ་གི་ཧ་གི་ན་ལོ་དུ་ཡོ་ཁེ་དེ་ད་ཁིར་གི་གྲོང་རྡལ་ལ་སོང་དར་ཅིག་སློབ་མ་དུ་གི་ཡོང་ནོ་དུ་ཆོ་ཐིག་ད་ད་ང་ངེ་ཁི་བྱ་ཡི་གཉིས་ཡོད་ན་དུ་གི་ང་བྱ་ཡི་གཉིས་གི་ནང་གི་ཆེ་བོ་ན་དུ་གི་ད་ང་དེ་ན་ང་ད་གི་མང་ཐུག་གོད་དང་རིག་ནས་ད་ཁིར་གི་ང་བྱ་ཡི་ད་གི་ཁྲི་ཀ་གི་ཁྲི་ཀ་རྫོང་སྟོང་ཆེ་བའི་སློབ་གྲྭ་ཟེར་གོ་ག་ཧ་ད་དེ་བསྐྱལ་ནར་ཡ་ད་ད་ནི་ད་སྤྱིར་བཏང་ངའི་ལོ་རིམ་དང་བོ་ནས་འགོ་འཛུགས་གོ་ནར་ད་ད་དེར་ད་ཚོ་སྡེ་བ་ནང་ན་མོ་ཉིན་གཅིག་གཅིག་ཡོད་གི་རེ་རེ་རེ་ད་དོན་དང་ཧ་གི་ནི་ཤོང་ད་ལོ་རིམ་དང་བོ་འདོན་གོ་ནར་རེ་ད་ཡིན་ན་ཡང་ད་ད་གཅིག་ནི་ས་ཆ་གསར་བ་ཉིན་ནི་ད་གཅིག་རང་གི་འཛིན་གྲྭ་ནང་འཇོག་སུ་དེ་ནང་ཡང་གཅིག་རང་གི་ངོ་ཤེས་ར་ད་མེད་གང་རེ་ད་ང་ལྟ་ན་ལོ་རིམ་གཅིག་ཐོན་ནོ་དེ་ལོ་རིམ་གཉིས་པ་གི་ནང་ན་ང་ཡང་གཅིག་སྟོང་ཆེ་གི་ས་ཆ་དེ་ན་ཤ་ཉེ་ཁྱིམ་ཚང་ཟིག་ཡོད་མོ་དེ་ཡ་ཟིག་གི་ཞི་མོ་བོ་ཁེ་ད་ང་ཨ་ཅེ་རི་ཟིག་ད་དེའི་རྩིབ་བ་ཧ་གི་དང་གི་ན་ད་ཡང་གཅིག་ཡུལ་ར་མི་དྲན་རྒྱུ་དེ་ཕན་ཐོགས་ཡོད་གི་ཟིག་དེ་ནས་ང་ཡ་ར་གཅིག་གི་དང་དང་ན་ར་མོ་འཛིན་གྲྭ་ཡ་ར་གཅིག་གི་དང་དེ་ནས་ལོ་རིམ་གཉིས་པ་ནང་ཧ་གི་དང་མ་དེ་གི་ད་ལོ་རིམ་གཉིས་པ་ནས་ད་ད་སྟོང་ཆེ་བོད་ཡིག་སློབ་གྲྭ་ཟིག་ཡོད་དེ་དེ་སྐབས་དེ་ད་གཅིག་སློབ་ཆུང་ར་དམའ་འབྲིང་གཉིས་ཀ་ཡོད་ཁུ་མོ་དེ་ག་ད་ངས་དམའ་འབྲིང་མཐར་ཕྱིན་རོགས་པོ་ད་ད་གི་སྟོང་ཆེ་བོད་ཡིག་སློབ་གྲྭ་ནང་ནས་འདོན་དང་ནར་ཨོ་རེ་རེ་སློབ་གྲྭ་དུ་ད་བར་བྲ་ཡོད་ནི་ཟིག་རེད་ད་ད་ལྟ་བའི་འཇིན་ན་སློབ་གྲྭ་དུ་དེ་ཞིག་ནས་ད་འདི་གི་ཁུལ་ནས་དེ་གི་སློབ་གྲྭ་མང་ཨོ

ཆི་ཟེར་གོ་ནས་ད་དང་དང་པོ་སློབ་གྲྭ་དེ་སོང་རིམ་མ་ཞིག་ཅིག་རང་གི་ཡུལ་དྲན་མི་ད་ཅིག་དུ་མུ་ར་ཡི་ཟིག་མུ་ཟིག་ཟིག་ནམ་རྒྱུན་སློབ་གྲྭ་ནང་ན་ཁ་པར་ཟ་སི་རུ་ཟ་ཁར་མ་ཟོ་ཁེ་མི་ད་གྱོ་དེ་རྩམ་ཡ་གུག་གདའ་ལི་ཡུལ་གི་ཁ་པར་ཡོ་གུག་གི་དགི་ཟི་མོ་ཡང་ཅིག་ཡུ་རུ་ཡོ་འགྱོ་ན་ན་སྐལ་འདྲ་འདྲ་ང་ཁ་པར་ཟིག་ཐོངས་ཟེར་དེ་ཁ་པར་དང་དང་ད་ད་རང་ང་ལྟ་ཁོག་དྲན་གོ་ཟེར་དུ་མུ་ད་ཁམ་ཚ་ཡི་ཟི་ག་ད་ཡིན་ནི་ད་ནི་ད་རིམ་བཞིན་ད་རང་གི་ལོ་ཡི་ད་ནི་དམའ་འབྲིང་མཐར་ཕྱིན་གོར་ཐ་ཚོ་ད་ཡང་ཅིག་སེ་གོ་ནོ་ཏི་ཆུང་རིག་གི་བཟོ་དོང་ངོ་ད་ཧ་མ་ཁ་ཏ་ལི་ས་ཆ་ཟིག་ག་སོང་ཟི་ག་ཟི་ན་ཏི་ཧ་གི་ད་ཁག་ན་ལོ་ད་ཇ་ལི་ད་ཁག་མོ་ད་ཇ་ལི་ད་ཁག་ད་ནི་དམའ་འབྲིང་མཐར་ཕྱིན་ཚིག་གི་ད་ད་གི་མཐོ་འབྲིང་ད་ཡང་སྔར་བཞིན་ཁྲི་ཀ་གི་དར་ཐ་མཚོ་མཚོ་ལྷོ་ཁུལ་མཐོ་འབྲིང་ཟིག་ད་དེ་རིང་ཁྲི་ཀ་གི་བཅུ་གི་རྩིབ་ན་ཡོད་ཡོད་སློབ་གྲྭ་ཟིག་རེད་རེད་རེད་རེད་མཐོ་འབྲིང་གཉིས་པ་ཟེར་གོ་སྟོང་ངོ་མོ་ཆབ་ཆ་ཆབ་ཆ་ན་རེད་མོ་དེ་གི་གཉིས་པ་མོ་དེ་ནི་འདོན་ནི་དེ་ནི་མཐོ་གཉིས་འདོན་དང་དང་མཐོ་གསུམ་ད་གི་ང་ཧ་ར་ཆབ་ཆ་གི་མཐོ་འབྲིང་དེ་ཧ་ར་གཉིས་པ་རེད་དེ་ནི་དེ་ནི་ཆབ་མཐོ་འབྲིང་གཉིས་སྟོང

དག་གི་སློབ་ཕྲུག་གི་ནང་དོན་གྱི་ལ་ཁ་ན་ཡོད་ན་ད་རྒྱ་ཡིག་ར་བོད་ཡིག་གི་ན་ར་གང་ན་རྩོམ་རིག་ཅན་གོ་ན་རྩོམ་དང་རྩོམ་ཡིག་གི་ཡོང་ཅན་གོ་དེ་མོ་རེད་དེ་རེད་དེ་རེད་དེ་རེད་དེ་འདང་ན་ཁྱོ་དེ་གི་ཁྱོ་དབྱིན་ཡིག་སྔོན་ཟིག་ནི་སྦྱང་མྱོང་ན་ར་ད་དེ་གི་ཆུ་ཡིག་འཛིན་ར་ད་འདི་ན་འཇོ་དེ་གི་ཡིག་གི་ཆི་ཚི་ཆིམ་ཟིན་ད་ཞིག་ཧྲ་ནར་ད་སྤྱིར་བཏང་ཟིན་ཆིམ་ཟིན་ད་ཨ་ཆུ་སྤྱིར་བཏང་གི་ཡུ་ནི་རེ་ལ་ཧ་ག་ན་ད

ཤི་ལྷ་ནུ་གི་རྐྱེན་གི་ད་ད་ཆི་ཟེར་གོ་ནི་རང་ཞིག་གི་ད་གི་སྐད་ཡིག་དེ་སྤྲོ་བ་སྐྱེ་དང་གི་སྐད་ཡིག་དེ་སྤྲོ་བ་འདྲ་འདྲ་འཕེལ་ལེ་ཡོང་ད་ད་སློབ་གྲྭ་ཆེན་མོ་ནང་ཐོན་དང་ད་རྡོར་རྒྱག་གི་འོ་ད་ཆེད་ལས་འདེམ་གི་གི་མོ་ར་ལ་ད་ཆེད་ལས་ཡིན་ན་ཁོ་ན་གི་ན་ད་འདི་ས་ས་ཡིན་གི་ན་ཆུང་རིགས་གི་སློབ་འཛིན་གྲྭ་འདྲ་མི་འདྲ་ལེན་གི་བཞག་གི་ད་གི་ད་རང་གི་དགའ་ཕྱོགས་ཆི་ཟིག་རེད་ཟེར་གི་ཅིག་སྤྲོ་བ་མང་འདྲ་ན་ཟིག་རེ་ཅི་ད་ཆུའི་ཕྱོགས་ནི་ཁ་རེ་ཁྱོ་དགའ་ཕྱོགས་ཆི་ཟིག་རེད་ཟིག་དྲ་དྲ་སྐམ་མི་འདྲ་གི་མོ་ལ་ད་ཅི་སུན་ཇ་བ་ཆི་སི་ལི་ཇི་སི་ད་དེ་གི་ཐད་ཁར་དང་ཇོ་ན་དུ་མི་ཟེར་དེ་ནི་ཅིང་གི་ད་ནོར་ཅི་ག་ཆེད་ལས་ཟིག་འདེམ་གོ་དང་དྲ་ད་ཆེད་ལས་འདེམ་གོ་ད་ཚོ་ད་ང་ཅིག་ཡང་ང་བཞིན་སྐད་ཡིག་དེ་མེད་པ་ཡོད་ནོ་ཅིང་གི་སྐད་ཡིག་དུ་བྱེད་གོ་ནུ་གི་རྒྱལ་ཁབ་ར་བ་ལ་སྐད་ཡིག་དུ་བྱེད་ནུ་གི་རིག་གནས

ད་དགེ་རྒན་གྱི་ན་ཡང་ཅིག་སྔོན་མ་ཕྱི་རྒྱལ་ལ་སོང་དང་དང་སློབ་སྦྱོང་བྱས་མྱོང་ནོ་དུ་མོ་ཟེར་ཡ་སློབ་སྦྱོང་ཉམས་མྱོང་ཡོང་ནས་དེར་དེ་གི་ཡང་ང་ཆུ་དགེ་རྒན་ཟ་དགེ་རྒན་རིག་ཆུ་ཟེར་དེ་གི་དེ་གི་ཡང་ཨ་རི་དགེ་རྒན་ཟ་གོ་མོ་རེད་དེར་ད་ད་དགེ་རྒན་དུ་དགེ་རྒན་དུ་མོ་དེ་འཕྲད་དང་ད་ད་ལྷོག་གི་རང་ཚར་ན་ཅི་ཟེར་གོ་ནར་ད་ཅིག་ཡང་མི་ཅིག་གན་གི་སྐད་ཡིག་སྐད་ཡིག་འདི་སྟེན་དང་ད་འདི་ནང་གི་ཅི་ཟེར་གོ་འདི་བྱེད་གོ་ནོ་གི་སྐད་ཡིག

མགུ་གུ་ཐ་ཚོ་ནི་རྒྱུགས་བླངས་དང་ར་མོ་རེད་དང་ད་ད་རྒྱུགས་བླངས་དང་ད་རྒྱུགས་ཐ་མ་ཅིག་མ་མ་ནས་མ་བླངས་དུ་བླངས་དང་སྐར་མ་དུ་ད་རང་གི་ཅིག་སློབ་གྲྭ་ཧ་གི་ཉན་བཞིན་པ་ནན་དུ་ཀུན་དུ་སློབ་གྲྭ་ཟིག་གི་ན་ཧ་གི་ཆ་བཞག་ན་འགྲོ་ལོང་གི་མོ་དུག་ཚིག་ད་རེ་མ་ད་དང་གི་ཉན་ཞི་དང་འདྲི་རྒྱུ་གཞན་པ་མང་གི་རེ་ཆ་ཅིན་ཞིན་པ་དེ་ཡིག་གི་ཧ་གི་ལི་དེ་ད་ལོར་མི་བཞི་བ་ད་ད་ཚག་ད་ཁི་རེ་རེ་རེ་རེ་ཨོ་དེ་ད་ན་དེ་ཆི་ཆུ་དམིགས་བསལ་གི་ཕྱིར་ཁེ་ན་ངའི་རང་གི་རྗེས་ལོ་ཡིན་ན་རང་གི་གཞན་པ་ནི་གོ་ནོ་ད་ཕྱིར་གི་སློབ་གྲྭ་དེ་ཡར་ཤི་ན་འགྲོ་ཡི་དེ་གི་ཅིག་སློབ་གྲྭ་ཅི་ཁ་རེ་ཡར་ཤེ་གོ་ནོ་གང་མང་བ་གོ་མོ

དེ་དེ་ད་དམིགས་བསལ་གོ་གོ་མོ་ངེ་རེད་ཅན་རེ་གོ་ཅི་ནར་མོ་ད་ཡིན་ན་རང་སི་ཡུ་ས་ནི་ཡོ་ཁ་སི་གོ་གི་ཡ་ཐི་གི་ད་རེ་རེ་རེ་ཨོ་རེ་རེ་དེ་དང་ན་ཆུན་དེ་དམིགས་བསལ་གི་ཆུ་ཤེ་གོ་ནོ་དེ་དེ་ཁོ་ལོ་ར་ཌོ་དེ་གི་ཆེད་ལས་ཆུ་ཡང་དེ་ཆོས་ལུགས་རིག་པ་ཟེར་ཡ་རེ་རེ་རེ་ཨ་ད་ཁྱོས་ཆོས་ལུགས་རིག་པ་དེ་འདེམ་དོན་དེ་ཅིག་དམིགས་བསལ་གི་ཆི་ཟ་དེ་འདེམ་ནོ་དེ་ཅིག་རང་གི་ཤེ་ཅི་རྒྱུ་མཚན་ར་དེ་ཡོ་ནར་ད་དེ་ར་ཡང་ཅིག

དགོན་པ་ར་དེ་སྐྱེ་དེ་དང་བོད་ཡིག་སློབ་སྦྱོང་གི་ཞག་དུ་མི་དེ་ཡིས་གི་མོ་ལ་ཚང་དགོན་པ་འདོར་མི་ལ་ཚང་དགོན་པ་དེ་སྐྱེ་དེ་ནི་དེ་ན་ངས་ཀ་ཁ་སྐོ་དེ་སྐྱེ་ད་དེ་ནི་བོད་ཡིག་ད་སློབ་སྦྱོང་ཡི་ལི་དེ་གི་དུ་མི་དེ་དང་ད་ཅི་ཡ་སྔར་བཞིན་ཅི་བོད་ཡིག་ན་ཡང་སློབ་དེབ་ནང་ཤེས་ར་ཡོང་ན་ཡང་ཅི་ཡང་དགེ་རྒན་གི་སློབ་ཁྲིད་ན་ཡང་ཅི་གི་ཤིག་ཁ

དེ་ནས་མུ་མཐུད་དུ་ཡིན་གྱི་ན་ནུབ་བྱང་གཙུག་ལག་སློབ་ཆེན་ནང་ནས་ད་འབུམ་རམས་པ་གི་ཡིན་གྱི་ན་ཆོས་ལུགས་རིག་པ་གི་ཕྱོགས་གི་སློབ་སྦྱོང་བྱས་མོད། དེ་དང་ན་ཁྱོད་གོ་རིམ་འདི་ཆིག་བརྒྱུད་ནས་ན་དམིགས་བསལ་གི་ཡང་སྤྱིར་ཀྱི་ནུབ་བྱང་གཙུག་ལག་སློབ་ཆེན་དུ་སློབ་གྲྭ་འདི་འདེམས་དོན་ཅི་ཟིག་ན་དེའི་ཕྱོགས་གི་རང་གི་ཁ་བརྡ་ཟིག་ན། ཨ་རེད་ད། ཞིབ་འཇུག་སློབ་མ་ཞིབ་འཇུག་སློབ་མཐར་ཕྱིན་རྒྱུ་ཐག་གཅོད་དུ

དེ་ནི་ཡ་ར་སྨྱན་བྱད་ར་རུ་རྒྱ་སྐོར་ཐ་ཚུགས་ངས་ཆེད་ལས་མི་འདྲ་ས major ཟེར་གོ་ནར་གཅིག་ཆོས་ལུགས་རིག་པ་ར་གཅིག་ད་ག་སྨྱན་བྱད་རིག་པ་ཟེར་གོ་ནར media studies ཟེར་གོ་ནར་དེ་ནི་གཅིག་ད་ག་ཨེ་ཤི་ཡ་གི་ད་གཅིག་རིག་གནས་ར་གལ་ལ་བ་ལ་ཟེ་དེ་གོ་ར་གོ་ཡིན་ད་གཅིག་ནི་ད་ཆ་གསུམ་པོ་གི་ང་ཧ་གི་ན་འགྲོ་ང་འཇོ་ལེན་གི་ར་ཡང

ཨོ་དེ་ཆོས་ལུགས་ཕྱོགས་ནས་དེ་ཟིག་ཅེ་ས་བ་དང་མོ་མ་ནང་བཞིན་དེ་ཟིག་ཅེ་ཅེ་ཆེ་འདི་མ་ཁེན་དུ་མོ་ཟ་མ་རུ་མོ་ད་ཅེ་ས་ན་རུ་ཤིག་སོང་ད་ཁ་རེ་རེ་རེ་གོ་གོ་ཨ་དེ་འདང་ན་ཆོས་ལུགས་རིག་པ་ཟེར་གོ་འདི་ད་དམིགས་བསལ་གི་ཆི་ཟིག་ཕྱོགས་སྦྱང་གོ་ནོ་ད་ཆོས་ལུགས་ཟེར་ན་ཧ་གོ་གི་ར་ཡིན་ན་ཡང་སྤྱིར་གི་འཛམ་གླིང་གི་ཐེ་ཤེ་ན་ཆོས་ལུགས་ཟེར་གོ་འདི་ཡང་ཅི་གུ་ཟོ་ཡང་ཅི་ཀེན་ཡོ་ག་མཚན་ཉིད་འཇོག་སྟངས་ར་རུ་མི་འདྲ་གི་རེ

དེ་ག་ལ་ཁ་ནས་ད་ཞིག་ཁྱད་པར་ཡོད་གི་ཁོ་ན་ཡང་ད་ཡང་རང་གི་ཆོས་ལུགས་ཉམས་ལེན་པ་ཟིག་གྱི་ན་ཨོ་འདི་ཡིན་ན་འགྲིག་གི་ལྷག་ན་གྱི་ན་སྨན་པ་གི་ནད་པ་སྨན་སྟེར་འདྲ་འདྲ་ཡིན་ལས་ཁོ་ནར་ཨོ་ཆེ་ག་ཡི་གོ་གི་འདི་ཡི་གོ་གི་ནད་དོན་འདི་རུ་འདི་རུ་ཟིན་དེ་དེ་ཧ་གི་གོ་ག་ཟིན་ན་དེ་ག་ལ་ཁ་ན་རྩ་བའི་ལ་ཁ་ནས་ཁྱད་ཆེ་ཡོད་གི་དེ་མ་གཏོགས་ད་ཅིག

ད་གི་འཛིན་གྲྭ་ལེན་གོ་ཡིན་གཅིག་མིན་གཅིག་སྣ་མང་དུ་ཡིག་གོ་ཡོད་གོ་ནང་གི་ན་ངས་སངས་རྒྱས་ཆོས་ལུགས་ཁེར་རོ་མིན་ནས་མི་སྦྱང་ད་ངས་ད་ཁེར་རོ་མིན་ནས་མི་འདོན་ཟི་ཟ་མི་འཇུག་གི་མོད་ད་གི་ན་ད་ཅིག་ཡེ་ཤུ་ཆོས་ལུགས་ཟེར་གྱི་འདྲ་འདྲ་དེ་ནི་ད་ཨི་སི་ལམ་ཅན་གོ་ད་ད་ཡི་གེ་ད་ད་ཆོས་ལུགས་མྱི་གི་མྱི་གི་ད་རང་གི་འཚོ་གནས་གྲུབ་ཆ་ཟིག་ཡིན་པའི་ཆ་ནས་ཅི་ཟེར་གོ་ན་ད་རང་གི་འཚོ་སྟངས་ཟིག་རེད་འདུག་སྟངས་ཟིག་རེད་སྤྱོད་སྟངས་ཟིག་རེད་དེ་ད་གི་ན་ད་ཟིན་ན་མ་ཟིན་ན་མྱི་གི

དེ་སྤྲོ་བ་ལ་འགྲོ་ཡོད་ལས་ཟེར་གོ་ནར་ད་རྒྱ་གར་གི་ཧ་གི་ཆོས་ལུགས་མང་བ་སར་འདི་ས་སར་རྒྱུ་རེ་དེ་ནོ་དེ་ཡོག་ཡ་དུག་དང་ད་དེ་ཡི་གེ་གི་ད་ཁ་ཆེ་ད་རིག་གནས་དེ་ཡིན་ན་མིན་ན་ཡང་དེ་ཞིབ་བསྡུར་གི་ལམ་ནས་ཞིབ་བསྡུར་གི་ལམ་ནས་རིག་གནས་བཟོ་གོ་རིག་གནས

ཨ་ཏན་ཁུ་དང་ཡི་ཡོན་མར་ཡོན་མར་ར་དང་ཨ་སློབ་ཁྲིད་ད་དེ་ཚར་ཡོན་མར་མོ་སློབ་ཁྲིད་ད་སློབ་ཁྲིད་ཁུ་རིག་ནི་དང་ཡི་ཡོ་ཁ་སི་རེ་དེ་ནི་ད་ད་མོ་དང་ཡོན་ཅུ་རེ་ན་ཏན་ཁི་ཡོན་མར་ཨ་རེ་རེ་ད་ཕལ་ཆེར་ཁྱོ་རང་གི་མཚོན་ན་ཅི་ཀྲོ་ཡོན་ནུ་གི་ད་ཆོས་ལུགས་ཕྱོགས་གི་ཞིབ་འཇུག་ད་ད་ཆི་མོ་ཟིག་འཇིར་རང་གི་ད་བར་ཅིག་རིག་ས་མ་དྲང་གོ་ནུ

ཡང་དེ་ནང་ནས་མི་འདྲ་ས་ཆི་ཟིག་ཡོད་ཟིག་གོ་ནར་ད་སུ་དེ་མོ་རེ་དང་གོ་དེ་ན་ད་ལྷག་པར་དུ་ཡང་ཅིག་ལས་དོན་མི་འདྲ་ནི་ཅིང་གི་ཡང་སྤྱི་ཚོགས་གི་འགན་འཁྲི་མི་འདྲ་ཆི་ཟིག་གོ་དེ་ཆོས་ལུགས་བསམ་བློ་གཏོང་སྟངས་ག་འདྲ་དེ་ནས་དེ་གི་ཡང་ཅིག་ཆོས་ལུགས་ཀྱི་ཧོ་ན་ཡང་སྤྱི་ཚོགས་ཀྱི་ཆོས་ལུགས་དང་སྤྱི་ཚོགས་ཀྱི་ནང་དོན་དང་ན་ཡང་ལག་ལེན་གྱི་ལ་ཁ་ནས་མི་འདྲ་མི་འདྲ་ས་ཆི་ཟིག་གི་ད་གཙོ་བོ་དེ་མོ་ཟིག་ཡིན་རྒྱུ་རེད་ཡང་ཡིན་ན་ཡང་ད་ཞིབ་དུ་དྲི་བ་ཆི་ཆི་ཟིག་འདྲི་གོ་གི་ད་ཡང་རིམ་བཞིན་རིམ་བཞིན་ཅི་ས་འཇུག་ཨ་ད་དང་ད་ད་ཁོ་ནོན་གྱི་ན་ད་ང་གྱི་ན་སྔོན་མ་ན་ད་སྔོན་མ་གི་ད་མཁས་བ་གི་སོང་མ་མའོ་གི་ད་སྐབས་གྱི་ན་ཡང་ཅི་ད་སྐབས་ཀྱི་རྩོམ་པ་པོ་ཡང་ང་ཚོ་ཨ་མདོ་ས་ནས་རྩོམ་པ་པོ་མང་ཡོད་ཀྱི་རེད་དེ་ཡིན་ན་ཁོ་ཚོ་ཐམས་ཅད་གི་ནང་ང་དེ་ལྷག་པར་དུ་བུད་མེད་གི་ད་སྐབས་ཡིན་ན་བུད་མེད་གི་རྩོམ་པ་པོ་ར་མང་ནོའི་སྐབས་ཟིག་རེད་མོ་ན་དེ་ན་དེ་གི་གི་འགྱུར་བ་མི་འདྲ་ས་ཆི་ཟིག་བཏང་ཡོད་ཀྱི་གསར་བ་ཆི་ཟིག་ཡོད་ཀྱི་སེ་གོ་ནར་ངོ་མ་ནང་རྒྱུ་ན་རྩོམ་པ་པོ་ཡིན་རྒྱུ་ན་མང་ཆེ་ཤོས་ཞི་ལུ་རེད་མོ་ན་དེ་ན་ད་ཅི་ཉི་གི་ཡང་ལུས་རྟེན་མི་འདྲ་དེ་ནི་སྤྱི་ཚོགས་ཀྱི་ཉི་དེ་བཟང་ནོ་གི་འཛིན་སྟངས་དེ་མི་འདྲ་ན

རེ་རེ་ད་ཆི་ལིག་ར་ལི་སྟེ་དེ་འདྲ་ད་མཚན་མ་སེ་ཀོ་ནར་ཅན་རེ་རེ་ཨ་ཨ་ཨ་ད་དུམ་དེ་ཧ་གོ་ཡོད་ར་རེ་རེ་རེ་རེ་དེ་འཇིག་གི་རྣམ་ཐར་གི་ཕྱོགས་ནས་ར་དུམ་དེ་ར་འདྲ་ར་ར་ཨོ་ད་དུམ་དུ་ཚིག་གི་ཚིག་ད་གོན་ར་རེ